ཡ། གྲོགས་པོ་ཚོ་ཁྱེད་རྣམ་པ་བདེ་མོ་ཡིན་ན། ང་ལར་འཇམ་དཔལ་ཡིན། དེ་རིང་གི་ལེ་ཚན་དེ་ཡིན་རྒྱུ་ན་སྔོན་མ་དང་མི་འདྲ་ནོ་གི་ལེ་ཚན་ཆི་ཟིག་དམིགས་བསལ་ཅན་ཟིག་རེད་མོ། རྒྱུ་མཚན་ཆི་ཟིག་ཟེར་ན། དེ་རིང་འདིའི་ནང་གདན་འདྲེན་ཡོད་ནོ་གི་སྐུ་མགྲོན་ཡིན་ན། བོད་མྱིང་ང་རིག་འབྱུང་ལྷ་མོ་ཟེར་གོ་ནོ་གི་ཨ་མི་རི་ཀ་གི་བུ་མོ་ཟིག་རེད། ད་མིར་དགེས་ཚོན་གྱི་ཟིག་གི་ད་སློབ་ཆེན་སྐབས། བོད་ཀྱི་གསོ་བ་རིག་པ་འདི་དམིགས་བསལ་གྱི་སྤྲོ་བ་སྐྱེས་ད་བཏང་ནས་ད་བོད་སྐད་བོད་ཡིག་སྦྱངས་ཡེ་རྗེས་སུ་ཡིན་རྒྱུ་ན་མཚོ་སྔོན་སློབ་ཆེན་གྱི་གསོ་རིག་སློབ་གླིང་ནས་བོད་ཀྱི་གསོ་བ་རིག་པ་གྱི་དངོས་གཞི་སློབ་སྦྱོང་མཐར་ཕྱིན་སོང་ཟིག་དེ་ནས་དེ་རིང་གི་ལེ་ཚན་འདིའི་ནང་མིར་དགེ་ཡིན་རྒྱུ་ན་ཇི་ལྟར་བོད་ཀྱི་སློབ་གསོ་རིག་པ་ལ་སྤྲོ་བ་སྐྱེས་ཚུལ་ར་དེ་ནས་གསོ་བ་རིག་པ་གྱི་ཞིབ་འཇུག་ཁྲོད་ནས་ཡིན་རྒྱུ་ན་མཐོང་ཐོས་མྱོང་གསུམ་ཆི་ཟིག་སྐྱེས་ནོ་དེའི་ཕྱོགས་ནས་ཁ་བརྡ་བྱེད་རྒྱུ་རེད།

ད་ངོ་བོ་ཡིན་ན་ད་རང་བཞིན་ཡིན་ན་ཙི་ཙི་ཏི་ད་ད་ཅི་དེ་དེ་ནི་ད་ཐ་ན་བྷ་དྷི་ཏི་ཙི་ཙི་ཏི་ཚོར་བ་ཤུགས་ཆེ་བ་ཟེར་རེད། རེད། ད་ནི་ང་ལོ་ཆུང་ཆུང་ཡོད་དུས་དེ་ཚོ་དེ་ད་ནམ་མཁའ་གཟའ་རྒྱུད་པ་དེ་ད་གའི Astronaut གི་མི་རྒྱུད་ཟེར་རེད། ཨ་ནམ་ཤེས་རིག་པ་ཅན་གོ།

རེད་རེད་རེད་ཨོ་རེད་རེད་དེ་ནས་ཁྱོད་རང་ལ Stanford སློབ་ཆེན་ནང་འགྲོ་དུས་ནམ་ཚོད་རེད། དེ་ང་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་དགུ་ནས་ཉིས་སྟོང་བཞི་བར་དུ་ད་སི་དམ་པ་ད་ཧྲི་དེམ་རེད། ཨ་ད་སྐབས་དེ་ཡིན་རྒྱུ་ན་རང་གི་ད་བོད་པ་གི་ཅིག་རིག་གནས་ར་དེ་ཆ་རྒྱུས་དེ་གི་སྔོན་ན་ཨ་གློག་བརྙན་དེ་མ་བལྟས་སྔོན་ན་གཞན་པ་ཡོད་ས་མ་རེད་པ་ཁྱོད།

ད་ཧ་ལམ་ད་གཙང་མ་ཞིག་ལང་བ་ཡིན་ན་ད་རླུང་ནད་ཡོང་ནི་རེད་མོ་ད་རེད stress དང་ཚང་མ་ད་རེད་སེམས་ཁྲལ་ནས་གཙང་བཀོར་ནས་ཡང་དེ་ཨ་མིག་གི་འདྲ་བ་ཨ cancer ཆ་ནས་དེ་འཁྲུ་ནས་དེ་ཡང་དེ་རེད་ཨ་ད་སེམས་ནད་མང་ང་ཡོང་ནི་རེད་མོ་སེམས་ནད་ཨ་སེམས་ནད་མ་ཧ་ཅང་མང་ནི་རེད་ཨ་ཕལ་ཆེར་དེ་ལོ་ཆུང་དེ་ཨ་སློབ་གྲྭ་ནང་ཡིན་ན་ད་བར་ད་ལོ་ཆུང་ཞ་ཡི་ཆོ

དེ་རེད་དེ་རེད་ཆི་ཟིག་རེད་སེམས་སྡུག་ནི་རེད་སེམས་ཞུམ་གི་རེད་ཨནི་སེམས་སེམས་ད་ད་སྐྱིད་པོ་ད་ཧ་ཅང་སྐྱིད་པོ་མི་འགྱུར་ནི་མོ་དེ་ནི་དེ་རེད་དེ་ནི་དེ་ཡང་དེ་ཆ་རྐྱེན་གཙང་མ་ཟིག་དེ་ནི་ཡིན་ན་རྒྱུ་རྐྱེན་གཙང་མ་ཟིག་དེ་ནི་ཡིན་ནི་དེ་ནི་དེ་ཨའི་ཅང་གི་རྒྱུ་རྐྱེན་ད་ད་དུ་ནི་རེད་དེ

དེ་རེད་ཡོད་རེད་ད་དམིགས་བསལ་གི་འབར་རིན་པ་གི་དེ་དང་ནི་ཆུ་ཞིམ་གཅིག་ཁྲོད་ནས་གསར་བ་ད་དམིགས་བསལ་གི་ཚང་མ་གི་ཅིག་འདི་ད་ཡག་པོ་ཟིག་རེ་གོ་ནོ་ཆུ་ཞིམ་གཅིག་ཁྲོད་ནས་དེ་འདྲ་འདུག

ད་སོང་ཆོག་མ་ར་ད་ད་བླ་མ་ཡིན་ན་ཆོག་གི་ད་དགེ་བཤེས་ཆེན་མོ་ཡིན་ན་ཆོག་གི་དེ་ཚོ་ཡང་ཐུགས་དམ་བཞུགས་ཚར་ན་འོ་ད་དེ་སོང་ཆོག་འདྲ་ཅི་ཡང་ཅིག་གཙང་མ་འདྲ་བྱེད་གི་འདུག་ད་དེ་ངའི་རང་གི་གོ་ནོར་ཡིན་ན་ད་ངས་ཡང་རང་གི་ཡང་དེ་གི་ཉམས་མྱོང་མེད་ད་ཡིན་ན་ཡང་ཁྱོད་དམིགས་བསལ་གི་ཡང་ཞིབ་འཇུག་པ་ཟེར་གི་དེ་ཕྱོགས་ཞིབ་འཇུག་གི་བྱས་ཟེར་ན་ཁྱོད་ཚོ་ཡང་དེ་དེ་འདྲ་གི་ཆ་རྐྱེན་ཡོད་ན་རེད་ཡང་ཅིག་ཁོ་ཚོ་གི་འདྲ་མ་སོང་ཡིན་ད་ཅིག་དེ་ཅིག་བལྟས་ན་ཆོག་ནོར་གི་ཆོག་ཆེན་ཟིན་ན་དེ་ཅིག་རག་དཀའ་ས་རེད།

ཨོ། དེ་ནས་ཆོས་ཡིན་ན་དམིགས་བསལ་གྱི་སྒོམ་རྒྱབ་སྲོལ་ཡིན་ན་ད་གཞན་པར་གྱི་ཞིབ་འཇུག་ཆ་ནས་ཀྱི་དྲན་ཚུལ་འདྲ་བྱེད་རྒྱུ་ཨེ་ཡོད་གི་གཞན་པ།
ངས་དེ་བཤད་ནི་འདོག་གི་དེ་ཨ་རིའི་ནང་གི་ལྟ་བ་དེ་དངུལ་ཆུ་དེ་ད་ཝེར་གི་ནང་དོན་རིག་པ་ནས་སྒོམ་རྒྱབ་སྲོལ་ད་ངོ་མ་དེ་ཁྱབ་སོང་ཟེར་མོ་ཨ་རི་ནང་གི་ད་སློབ་གྲྭ་ཆེན་མོ